Bulgaria། Ottoman རྒྱལ་ཁམས་བཅས་ཀྱི་ཤོག་ཁ་དང་འཐབ་འཛིང་བྱས་ཡོད་པ་རེད། དེའི་སྐབས Australia མི་ཁྱོན་བསྡོམས་འབུམ་བཞི་དང་ཁྲི་གཉིས་དམག་ཞབས་སུ་མིང་ཐོ་བཀོད་ཡོད་པ་ལས་དང་བླངས་བའི་དམག་མི་གཅིག་སྟོང་ལྷག་གདོད་མའི་མི་རིགས་དང Torres Strait མཚོ་གླིང་པའི་མི་རིགས་ཡིན་པ་མ་ཟད་རིག་གཞུང་སྣ་འཛོམས་ཅན་གྱི་དང་བླངས་བའི་དམག་མི་མང་པོ་ཞིག་བྱུང་ཡོད་འདུག། སློབ་དཔོན Edmond Chiu ལགས་ནི་མལ་བོན་གྲོང་ཁྱེར་གྱི་རྒྱ་རིགས་འགྲེམས་སྟོན་ཁང་ནང་དང་བླངས་བའི་ཉམས་ཞིབ་པ་ཞིག་ཡིན་འདུག་སྤྱིར་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་མེད་གསུམ་ལོར་གཏན་འབེབས་གནང་བའི་དམག་ཁྲིམས་ཡོད་བཞིན་དུ། Ballarat ས་ཁུལ་ནས་ཡིན་པའི Albert Victor Chan ཞེས་པ་དེ་ཨོས་ཏྲེ་ལི་ཡའི་དམག་ཞབས་སུ་འཛུལ་མཁན་གྱི་རྒྱ་རིགས་ཆེས་ཐོག་མ་དེ་ཆགས་པ་རེད་ཅེས་སློབ་དཔོན Chiu ལགས་ཀྱིས་འགྲེལ་བརྗོད་གནང་དོན།
There was a Defence Act which དུས་དེའི་སྐབས་དམག་ཁྲིམས་སྡེ་ཚན་ཞིག་གི་ནང་ཡུ་རོབ་ཀྱི་མི་རིགས་ཕུད་པའི་མི་རིགས་གཞན་སུ་ཡང་ཨོས་ཏྲེ་ལི་ཡའི་དམག་དཔུང་ནང་ཞུགས་མི་ཆོག་པ་ཡིན། དེར་བརྟེན་དམག་ཞབས་བསྒྲུབ་པར་ངེས་པར་དུ་ཡུ་རོབ་ནས་མི་རིགས་དཀར་པོ་ཡིན་དགོས། འོན་ཀྱང་རྒྱ་རིགས་མང་པོ་ཞིག་གིས་ཁྲིམས་དེར་རྩིས་མེད་ཐོག་དམག་མིར་ཐོ་འགོད་བྱས་ཡོད། སློབ་དཔོན་ཆིའུ་ལགས་ཀྱིས་ཉམས་ཞིབ་གནང་བའི་བརྒྱུད། དམག་ཆེན་དང་པོའི་སྐབས་རྒྱ་རིགས་ཡིན་པའི་དམག་མི་ཉིས་བརྒྱ་བཅུ་བདུན་ཙམ་ཞིག་ཨོས་ཏྲེ་ལི་ཡའི་དམག་དཔུང་ནང་ཞབས་ཞུ་བསྒྲུབས་ཡོད་པ་རྩད་ཆོད་ཡོད་འདུག་དེ་ཡང་དམག་མི་བསྡུ་སྐོང་མཁན་གྱི་སྨན་དོན་འགན་འཁུར་བའི་ལས་བྱེད་རྣམས་ཀྱིས་དམག་མི་དེ་དག་ངོས་ལེན་གནང་བར་བརྟེན་ཁོང་རྣམ་པ་མི་རིགས་དཀར་པོ་མིན་ན་ཡང་དམག་ཞབས་བསྒྲུབ་པའི་གོ་སྐབས་ཐོབ་པ་རེད་ཅེས་སློབ་དཔོན་ཆིའུ་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་དོན། In those days the final decision rests with the medical officer དེའི་སྐབས་དམག་མི་ཞུགས་ཆོག་མིན་གྱི་ཐག་གཅོད་ཐ་མ་དེ། འཕྲོད་བསྟེན་བརྟག་དཔྱད་གནང་མཁན་གྱི་སྨན་དོན་ལས་བྱེད་པར་ཐུག་ཡོད། དེར་བརྟེན་ཁོང་རྣམས་ཀྱིས་མི་རིགས་ལ་མ་བལྟོས་པར་གལ་ཏེ་མི་ཞིག་གི་ཤེད་ཡོད་པ་དང་དམག་ནང་ཞུགས་ཐུབ་པའི་ནུས་པ་ཡོད་ཚེ་བཀག་སྡོམ་མེད་པར་ཐོ་འགོད་གནང་ཡོད་འདུག་དེ་བཞིན་ཨོས་ཏྲེ་ལི་ཡའི་མང་ཚོགས་ཀྱི་ཁྲོད་དུ་དམག་ཞབས་བསྒྲུབ་པར་མི་རིགས་དབྱེ་འབྱེད་བྱེད་པར་དགག་བྱ་རྒྱག་མཁན་མང་པོ་བྱུང་ཡོད་འདུག་ལྷག་པར་དུ George Kong Meng ལགས་ཁོང་ཡུ་རོབ་མི་རིགས་མ་ཡིན་པའི་རྒྱུ་མཚན་བརྗོད་ནས་ཨོས་ཏྲེ་ལི་ཡའི་དམག་དཔུང་ནང་མི་བཅུག་པའི་སྐབས་མང་ཚོགས་ཀྱིས་སྐྱོན་བརྗོད་ཤུགས་ཆེན་གནང་ཡོད་འདུག་ཨོས་ཏྲེ་ལི་ཡའི་རྒྱལ་ཡོངས་གདོད་མའི་མི་རིགས་དང Torres Strait མཚོ་གླིང་པའི་མི་རིགས་ཅན་གྱི་དམག་ཞབས་པའི་ལྷན་ཚོགས་ཀྱི་འགན་འཛིན་དང Gundungurra མི་རྒྱུད་ཅན་གྱི་གདོད་མའི་མི Gary Oakley ལགས་ཀྱིས་གདོད་མའི་མི་རིགས་མང་པོ་ཞིག་དང་བླངས་ཐོག་དམག་མིར་ཞུགས་ཡོད་ཅེས་ཁོང་གིས་གསུངས་དོན།
གདོད་མའི་མི་རིགས་དང་རིག་གཞུང་སྣ་མང་གི་མི་རིགས་རྣམས་ཨོས་ཏྲེ་ལི་ཡའི་དམག་མིར་ཞབས་ཞུ་བསྒྲུབ་འདོད་ན། ཐབས་ལམ་འགའ་ཤས་ཡོད། ས་གནས་འགའ་ཞིག་ལ་ཁྲིམས་ལྷོད་པ་ཡོད་པས་མི་རིགས་ཁྱད་མེད་ཡིན་ཙང་དེར་ཕྱིན་ནས་དམག་མིར་ཐོ་འགོད་བྱེད་སྲོལ་འདུག་ལ། ཡང་ན་རང་ཉིད་མི་རིགས་ངོ་མ་གང་ཡིན་པ་རྫུན་ཤོད་དགོས་པ་ཡིན་འདུག་དེ་ཡང་ཤ་མདོག་ཧ་ཅང་ནག་པོ་ཡོད་པའི་མི་རྣམས་ལ་དམག་མིར་ཞུགས་ཆེད་ཐབས་ལམ་གཞན་འགའ་ཞིག་ཡོད་འདུག། མི་རིགས་ནག་པོ་ཡིན་པ་དེ་དག་གིས་དཀའ་བ་དུ་མ་སྤྱད་ནས་མངའ་སྡེ་གཅིག་ནས་གཅིག་ལ་བསྐྱོད་ནས་སྒྲིག་ཁྲིམས་ཅུང་ལྷོད་སའི་ས་གནས་སུ་དམག་མིར་ཐོ་འགོད་གནང་ཐབས་བྱས་ཡོད། ང་ཚོས་ཤེས་དགོས་པ་ལ་དུས་དེའི་སྐབས་མངའ་སྡེ་བར་འགྲིམ་འགྲུལ་བྱེད་པར་ལས་སླ་པོ་རྩ་ནས་མེད། ཡང་དེ་བཞིན་གྷེ་རི་ཨོག་ལེ་ལགས་ཀྱིས་གདོད་མའི་མི་རིགས་མང་པོ་ཞིག་གིས་ཡོང་འབབ་ཀྱི་ཆེད་དུ་དམག་མིར་ཞུགས་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན། ཡོང་འབབ་དང།
རྒྱལ་ཞེན། དེ་བཞིན་སྤྱི་ཚོགས་ནང་གདོད་མའི་མི་རིགས་ལ་ལྟ་ཚུལ་འགྱུར་ལྡོག་ཡོང་ཕྱིར་སོགས་རྒྱུ་མཚན་མང་པོ་ཞིག་ལ་ཐུག་ཡོད། གང་ཡིན་ཟེར་ན་དུས་དེའི་སྐབས་གདོད་མའི་མི་རིགས་རྣམས་ཨོ་སྟྲེ་ལི་ཡའི་མི་སེར་གྱི་ཐོབ་ཐང་ཡང་མེད་པ་ཡིན།

དེའི་རྗེས་ཀྱི་དམག་ཞབས་པ་ཕོན་ཆེ་ཤོས་དེ་ར་ཤི་ཡའི་མི་རིགས་ཀྱི་དམག་མི་ཡིན་འདུག་དམག་ཆེན་དང་པོའི་རྐྱེན་ཨོ་སི་ཀྲི་ལི་ཡའི་དམག་ཞབས་ཁྲི་དྲུག་ལྷག་འདས་གྲོངས་སུ་གྱུར་ཡོད་པ་དང། དམག་ཞབས་འབུམ་གཅིག་དང་ཕྱེད་ཀ་ལྷག་རྨས་སྐྱོན་ཤོར་བ་དང་ཡང་ན་བཙོན་འཇུག་བྱས་པ་བྱུང་ཡོད་འདུག་སྟབས་མི་ལེགས་པ་ཞིག་ལ

དམག་ས་ནས་ཕྱིར་ལོག་སྐབས་རང་ཉིད་ཀྱི་ས་གཞི་རྣམས་གཞུང་བཞེས་བཏང་ནས་དེར་དམག་མི་གཞིས་ཆགས་བརྒྱབ་ཡོད་པ་དང་དེར་གནས་སྡོད་མཁན་གདོད་མའི་མི་རིགས་རྣམས་ས་གནས་གང་སར་བཀྲམ་ཡོད་པ་མཐོང་ཡོད། དེ་ནི་སེམས་སྐྱོ་བའི་གནས་སྟངས་ཤིག་རེད། གང་ཡིན་ཟེར་ན་ཁོང་རྣམས་རྒྱལ་ཁབ་ཀྱི་དོན་དུ་དམག་འཛིང་བར་བསྐྱོད་ཀྱང་མི་སེར་གྱི་ཐོབ་ཐང་མེད་ལ་ཆགས་ས་སྡོད་སའི་ས་ཡང་མེད་པའི་གནས་སྟངས་ཤིག་ཆགས་ཡོད།

བེད་མེད་ཀྱི་ས་གཞི་ཞིག་སྤྲད་ཡོད་ཀྱང་ཁོང་གི་འཚོ་ཐབས་ཆེད་ཕན་ཐོགས་གང་ཡང་བྱུང་མེད་པས་ཁོང་དབུལ་ཕོངས་ཀྱི་འཚོ་བ་ཞིག་སྐྱེལ་ནས་ཚེ་ལས་འདས་པ་རེད། འབུམ་རམས་པ་གོ་ཝེར་ལགས་ཀྱིས་ར་ཤི་ཡའི་མི་རིགས་ཅན་གྱི་དམག་མི་མང་པོ་ཞིག་ཨོ་སི་ཀྲི་ལི་ཡར་ཕྱིར་ལོག་རྗེས་མུ་མཐུད་དཀའ་ངལ་འདྲ་མིན་འཕྲད་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན། In many cases they still were strangers དམག་མི་མང་དག་ཅིག་སེམས་གཅོང་གི་ནད་རིགས་ལས་མནར་ནས་སྤྱི་ཚོགས་ནང་བརྡབ་གསིག་བཟོས་པ་དང་ཡང་མང་དག་ཅིག་རང་སེམས་གཅུན་མི་ཐུབ་པར་རང་སྲོག་གཅོད་པ་ཡང་བྱུང་ཡོད། དེ་བཞིན་འབུམ་རམས་པ་གོ་ཝེར་ལགས་ཀྱིས་ར་ཤི་ཡའི་མི་རིགས་ཅན་གྱི་དམག་མི་རྣམས་ཕྱིར་ལོག་ནས་ཨོ་སྟྲེ་ལི་ཡའི་ནང་གཞིས་ཆགས་ཚུལ་སྐོར་ཉམས་ཞིབ་གནང་ཡོད་འདུག་ཁོང་གིས་གསུངས་དོན།
That is part of our great immigrant story. དེ་ནི་ང་ཚོའི་གཞིས་ཆགས་གནས་སྡོད་ཀྱི་ལོ་རྒྱུས་ཡིན། ཕྱི་མི་གཞིས་སྤོ་བ་རྣམས་ཨོ་སི་ཀྲི་ལི་ཡར་སླེབས་ནས་དེ་མ་ཐག་ཏུ་ཨོ་སི་ཀྲི་ལི་ཡའི་མིར་འགྱུར་གྱི་མེད། དེ་ཡང་མི་རབས་ནས་མི་རབས་རིམ་བཞིན་དུས་ཀྱི་འཕོ་འགྱུར་ལ་བརྟེན་ནས་ཨོ་སི་ཀྲི་ལི་ཡའི་མི་སེར་ཞིག་ཆགས་ཀྱི་ཡོད།

འོན་ཀྱང། ར་ཤི་ཡའི་དམག་མི་མང་པོ་ཞིག་གིས་ཨོ་སི་ཀྲི་ལི་ཡའི་རྒྱལ་ཁབ་ལ་ཞབས་ཞུ་བསྒྲུབས་ནས། མི་རིགས་དང། རིག་གཞུང་དབྱེར་མེད་ཐོག་ཨོ་སི་ཀྲི་ལི་ཡའི་རྒྱལ་ཁབ་དེར་དགའ་ཞེན་དང་ལྷག་བསམ་ཡོད་པ་ར་སྤྲོད་བྱས་ཡོད། སྤྱིར Anzac Day ཞེས་པའི་ཉིན་དེ། མི་རེ་ངོ་རེར་ལྟ་ཚུལ་དང་འཛིན་ཚུལ་མི་འདྲ་བ་ཡོད། གདོད་མའི་མི་རིགས་རྣམས་ལ་མཚོན་ན། ཕྱི་ཟླ་བཞི་པའི་ཚེས་ཉི་ཤུ་ལྔའི་ཉིན་མོར་རྒྱལ་རབས་ལོ་རྒྱུས་ནང་གདོད་མའི་མི་རིགས་ཀྱི་དམག་ཞབས་བསྒྲུབས་ཡོད་པར་བརྩི་མཐོང་དང་ངོས་འཛིན་ཡོང་ཕྱིར་སྲུང་བརྩི་གནང་གི་ཡོད་ཅེས Gary Oakley ལགས་ཀྱིས་གསུངས་དོན།
རང་ཉིད་ཀྱི་རྒྱལ་ཁབ་ལ་དམག་ཞབས་བསྒྲུབས་པར་གཞུང་དང་མི་མང་གིས་བརྩི་མཐོང་བྱེད་པར་དགའ་བསུ་དང།